སྙན་ཐོ་གསར་པ་ཞིག་ལ་ལྟར་ན་ཏོག་དབྱིབས་ནད་ཡམས་སྐབས་ཨོ་སི་ཀྲི་ལི་ཡའི་བུད་མེད་རྣམས་ལ་འགན་འཁུར་ཇེ་ཆེར་འགྲོ་ཡོད་པ་ཐོན་ཡོད་འདུག་རྟོག་ཞིབ་དེའི་ནང་མཉམ་ཞུགས་མཁན་བུད་མེད་བརྒྱ་ཆ་བདུན་ཅུ་དོན་དྲུག་ཙམ་ཞིག་གིས་ནད་ཡམས་སྐབས་ཁོང་རྣམ་པའི་ལས་ཀའི་འགན་འཁུར་སྔར་ལས་ལྗིད་དུ་འགྲོ་ཡོད་ཚུལ་འགྲེལ་བརྗོད་གནང་ཡོད་པ་རེད།

ནད་ཡམས་སྐབས་ཁྱིམ་དུ་ལས་ཀ་བྱེད་རྒྱུའི་ལམ་སྲོལ་དེར་དགེ་མཚན་ཆེན་པོ་ཡོད་ཀྱང་དེ་ཕྱོགས་གཞན་ཞིག་ནས་བལྟས་ན་སྐྱོན་ཡང་ཡོད། Georgie Dent ལགས་ནི་རྩོམ་པ་པོ་ཞིག་ཡིན་པ་དང་བུད་མེད་དང་ཁྱིམ་ཚང་གི་གནད་དོན་ཐད་ལས་འགུལ་བ་ཞིག་ཡིན་འདུག་དེ་བཞིན་ཁོང་མོ་ཕ་མ་རོགས་སྐྱོར་ཚོགས་པ The Parenthood ཞེས་པའི་སྤྱི་ཁྱབ་འགན་འཛིན་པ་ཡིན་འདུག།

དེས་མ་ཟད་ཨོ་སི་ཀྲི་ལི་ཡའི་བུད་མེད་རྣམས་ཀྱི་ཁྲོད་དུ་རང་ཉིད་ཀྱི་ལས་གནས་སུ་འདོད་བློ་ཁེངས་པ་ཡོང་མཁན་ཇེ་ཉུང་དུ་འགྲོ་བཞིན་ཡོད་འདུག་དེ་ཡང་ནད་ཡམས་ཀྱི་གོང་དུ་བུད་མེད་བརྒྱ་ཆ་དྲུག་ཅུ་རེ་དགུ་ཙམ་གྱིས་རང་ཉིད་ཀྱི་ལས་གནས་སུ་བློ་ཚིམ་པོ་ཡོད་པ་ཐོན་ཡོད་ཀྱང་ནད་ཡམས་སྐབས་བརྒྱ་ཆ་བཞི་བཅུ་ཞེ་གཉིས་ཙམ་གྱིས་ལས་གནས་སུ་བློ་ཚིམ་པ་ཡོད་པ་ཐོན་ཡོད་འདུག། དེ་བཞིན་བུད་མེད་བརྒྱ་ཆ་བཞི་བཅུ་ཞེ་ལྔ་ཙམ་ཞིག་གིས་གལ་ཏེ་ཁོང་རྣམ་པས་ལས་དུས་ཚར་རྗེས་ལས་ཀར་ཁ་ཡ་མ་བྱེད་ན་རང་ཉིད་ཀྱི་ལས་ཀའི་མདུན་ལམ་ལ་སྐྱོན་རྒྱག་ཉེན་ཡོད་པའི་ཞེད་སྣང་ཡོད་ཚུལ་འགྲེལ་བརྗོད་གནང་ཡོད་འདུག་ཡང་བུད་མེད་བརྒྱ་ཆ་ལྔ་བཅུ་ང་གཉིས་ཙམ་ཞིག་གིས་ལོ་གཉིས་ཀྱི་ནང་ཚུད་ལ་ལས་གནས་བརྗེ་རྒྱུའི་འཆར་གཞི་ཡོད་པ་དང་བརྒྱ་ཆ་ཉི་ཤུ་རྩ་གསུམ་ཙམ་ཞིག་གིས་ལས་ཀ་གཏན་འཇགས་བཞག་འདོད་ཡོད་པ་ཐོན་ཡོད་འདུག་འོན་ཀྱང་བུད་མེད་བརྒྱ་ཆ་བཞི་བཅུ་ཞེ་གསུམ་ཙམ་ཞིག་གིས་ནད་ཡམས་སྐབས་རང་ཉིད་ཀྱི་ལས་གནས་ནས།

འོན་ཀྱང་ཉམས་ཞིབ་པ་ཚོས་ཕོ་མོ་འདྲ་མཉམ་གོང་སྤེལ་གྱི་སྲིད་ཇུས་ལག་བསྟར་གནང་མཁན་གྱི་ལས་གནས་ཁག་ཏུ་བུད་མེད་རྣམས་ཀྱི་ལས་ཀའི་ཉམས་མྱོང་དང་འཚོ་བ་དྲག་པ་ཡོང་གི་ཡོད་ཅེས་གསུངས་ཡོད། རྒྱལ་སྤྱིའི་ནང་བུད་མེད་བརྒྱ་ཆ་བཞི་ཙམ་ཞིག་གིས་རང་ཉིད་ཀྱི་ལས་གནས་སུ་འདོད་བློ་ཚིམ་པ་ཡོད་པ་དང་འདོད་བློ་ཚིམ་པའི་ཚད་གཞི་བརྒྱ་ཆ་བདུན་ཅུ་ལྷག་ཡོད་པ་ཐོན་ཡོད་འདུག།

ལས་གནས་སུ་ལས་ཀ་བྱེད་ཚུལ་གུ་ཡངས་ཡོད་པ་ཙམ་གྱིས་ཕན་ནུས་མེད་ཅེས་ཁོང་གིས་གསུངས་དོན། གལ་ཏེ་བུད་མེད་ལས་བྱེད་པ་ཚོར་རོགས་སྐྱོར་གཞན་གང་ཡང་མེད་པའི་ཐོག་ལས་ཀ་བྱེད་ཚུལ་གུ་ཡངས་བཏང་པ་ཙམ་གྱིས་འགྲིག་ཡ་མེད། ཡང་ས་རཱ་བྷ་ཁྲེ་ལགས་ཀྱིས་བུད་མེད་ཚོར་རང་ཉིད་ཀྱི་གནས་སྟངས་ཡར་རྒྱས་ཆེད་བསམ་བློ་གསར་གཏོད་ཅན་གཏང་དགོས་ཞེས་ཁོང་གིས་གསུངས་དོན།